འདིའི་དུས་ཚོད་འདི་ཁྱོད་ཚོ་ཨ་ས་གི་བ་ནི་བོད་པ་གི་ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ།

ཁྱོད་ཚོ་མི་མང་གིས་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་ཡོ་ནས་མི་མང་ཚང་མའི་གི་བར་ལ་གསན

ལ། ང་ཡིས་ཨ་ས་ཡི་གསལ་མིན་གྱི་ཡབ་བོ་ཡེ་ཤུ་གི་ལས་ནས་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཞེས། མི་མང་ལྷན་རྒྱས་རྣམ་པ་ཚོ་གསན་ཞུ་རོགས་གནང། དེ་རིང་གི་དེའི་ལས་ནི་ཚང་མ་རེ་ཌི་ཡོ་ཉན་མཁན་གྱི་མི་མང་གི་རེད་དེའི་རེ་ཌི་ཡོ་ཉན་མཁན་གྱི་མི་མང་ཚང་མ་ལ། ང་ཡང་ད། བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཞེས་ཁྱེད་ཚོ་མི་དམངས་ཚང་མ་གསན་བཞུགས་རོགས་གནང་ང་ཡང་དེ་རིང་དཀོན་མཆོག་གི་འགྲོ་སྟངས་དང་ཁོང་ཚོའི་གི། ཕྱག་ལས་གི། ཐོག་ཡོན་གི་ཐོག་ནས་ཡང་ཁོ་ལ་ང་སྨོན་ལམ་དང་པོ་ཞིག་ཞུ་གི་ཡིན་ནོ་ཞེས། མི་དམངས་ལྷན་རྒྱས་རྣམ་པ་ཚོ་ཁྱེད་ཚོ་མི་དམངས་ཚང་མའི་གི་བར་ལ་ཡབ་ཡེ་ཤུ་གི་བཀའ་དེ་བརྗོད་པའི་གི་ཐོག་ལ་ཁོང་ཚོའི་གི་གནང་གི་གི་འགྲོ་སྟངས་དེ་ཐོག་ལ་ཁྱེད་ཚོ་མི་དམངས་ཚང་མ་ལ་ང་ཡང། ཕྱིར་ལོག་འོ་དེ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས་མི་དམངས་ལྷན་རྒྱས་རྣམ་པ་ཚོ་ལ་ཕུལ་གི་ཡིན།

ཨེ་དེན་གྱི་ལྡུམ་ར་ཡི་རེད། བླ་ན་མེད་པའི་དཀོན་མཆོག་ནི་ཡང་དག་པ་རེད། ཁོང་གིས་ཁོ་ཚོ་ལ་གནས་ཚུལ་ཡག་པོ་ཤ་སྟག་འབྱུང་བའི་གི་འདོད་པ་ཡོད་རེད། ཁོ་ཚོ་ག་རེ་བྱེད་དགོས་པ་དང་མི་དགོས་མི་དགོས་པ་བླ་ན་མེད་པའི་དཀོན་མཆོག་གིས་ཨ་དམ་དང་ཧ་བ་ལ་བླ་མེད་པའི་བླ་ན་མེད་པའི་དཀོན་མཆོག་གི། ཁ་ལ་ཉན་དང་མ་ཉན་པའི་གི་ནུས་པ་ཡོང་བ་རེད། བདུད་ཀྱིས་བླ་ན་མེད་པའི་དཀོན་མཆོག་དང་ཁོང་གི་ནང་མི་ལ་དད་པོ་བྱེད་ཀྱི་ཡོད་རེད། བདུད་དེ་ནས་ཁོ་ཚོ་ཡི་ལྡུམ་ར་ཡི་ནང་ལ་སླེབས་ནས་སྦྲུལ་གྱི་གཟུགས་པོ་ཡི་ནང་ཞུགས་ནས་སྤྲུལ་པ་རེད། སྦྲུལ་ཡིས། ཧ་བ་ལ་ལབ་པ་བླ་ན་མེད་པའི་དཀོན་མཆོག་གིས་ཁྱེད་རང་ལ་བདེན་པ་བཤད་མི་འདུག། ཧ་བ་ཡིས་བདུད་ཀྱིས་ལབ་པ་ལ་ཡིད་ཆེས་བྱས་པ་རེད་ཨ་དམ་གྱིས་ཉན་བྱེད་མི་དགོས་པ་ཤེས་ཀྱི་རེད་དེས་ན་ཁྱོད་བླ་ན་མེད་པའི་དཀོན་མཆོག་གི་ཁ་ལ། ཁ་ལ།

ཡིབ་པའི་གི་ཐབས་ཤེས་མང་པོ་བྱས་པ་རེད། བླ་ན་མེད་པའི་དཀོན་མཆོག་གིས་གསུངས་པ་ཨ་དམ་ཁྱེད་རང་གིས་སྡིག་པ་བསགས་པ་རེད། ད་དཀོན་མཆོག་གི་ལྡུམ་ར་བཞག་ནས་འགྲོ་དགོས་རེད། འཛམ་བུ་གླིང་སྐྱིད་པོ་ཞེ་དྲག་ཡོང་པའི་གི་ཚབ་ལ་འཛམ་བུ་གླིང་སྐྱོ་པོ་ཆགས་པ་དང། དགའ་པོ་ཡོང་པའི་གི་ཚབ་ལ་མ་དགའ་བ་ཆགས་པ་རེད། མི་རྣམས་ཕར་ཚུར་གསོད་རེས་ཡང་འགོ་བཙུགས་པ་རེད། ཨ་དམ་དང་ཨེ་བ་ནི་ང་ཚོ་ཚང་མའི་གི་ལྷག།

བླ་ན་མེད་པའི་དཀོན་མཆོག་ལ་དམིགས་བསལ་གྱི་འཆར་གཞི་གཅིག་པ་ཡོད། མི་ཚང་མ་སྡིག་ཅན་ཡིན་ན། ད་དུང་ཡང་ཁོང་གིས་བྱམས་པོ་གནང་གི་ཡོད། བླ་ན་མེད་པའི་དཀོན་མཆོག་གིས་མི་ཡི་ཐག་གཅོད་གནང་བ་རེད། དེར་བརྟེན་ཁོང་གི་སྲས་མི་ཡུལ་ལ་ཕེབས་པ་རེད། ཡིན་ན་ཡང་ཁོང་གི་ཕ་ལགས་ནི་ཡབ་ཆེན་བླ་ན་མེད་པའི་དཀོན་མཆོག་རེད། ཡེ་ཤུ་ཁོང་གི་ཕ་ལགས་ནི་ཡབ་ཆེན་དཀོན་མཆོག་རེད། དེར་བརྟེན་ཁོང་ང་ཚོ་ནང་བཞིན་འཁྲུངས་ཡོད་པ་རེད་ཁོང་སྡིག་པ་མེད་པའི་མི་ལུས་བཞུགས་པ་རེད། ཡེ་ཤུ་ང་ཚོ་ཡི་སྡིག་པའི་གི་དོན་ལ

བཟོས་པ་དང་ལ་ཟར་ཤི་བ་ནས་བསླངས་པ་རེད་ཁོང་གིས་མི་གྲོད་པ་ལྟོགས་བཞི་སྟོང་ལ་ཁ་ལག་གནང་བ་རེད་མི་བཞི་སྟོང་གི་དམག་མིས་ཁོང་འཇུས་པ་ལས་སྐྱོབ་ཐུབ་གི་རེད། རྡུང། བ་ལས། སྐྱོབ་ཐུབ་ཀྱི་རེད་རྒྱང་ཤིང་ཐོག་ལ་འཛེར། བརྒྱབ་པ་ལས། སྐྱོབ་ཐུབ་ཀྱི་རེད་ཡིན་ན་ཡང་ཁོང་གིས་ང་ཚོ་ཡི་སྡིག་པའི་གི་ཉེས་པ་ཁྱེར་པའི་གི་ཆེད་དུ་བཀྲོངས་བཅུག་པ་རེད། ཡེ་ཤུ་འཆི་བ་ལས་འདས་ལོག་ཕེབས་དུས་བླ་ན་མེད་པའི་དཀོན་མཆོག་གིས།

བྱེད་དགོས། གལ་ཏེ་ང་ཚོས་ཁོང་ང་ཚོ་ཡི་སྡིག་པ་ལ་དགོངས་ཡངས་གནང་པའི་གི་ཆེད་དུ་སྐུ་གྲོངས་པ་རེད། ཅེས་གསལ་བསྒྲགས་བྱེད་རྒྱུ་བླ་ན་མེད་པའི་དཀོན་མཆོག་གིས་ཁོང། འཆི་བ་ལས་ཡང་བསྐྱར་ལངས་པ་ལ་ཡིད་ཆེས་བྱས་ན་བླ་ན་མེད་པའི་དཀོན་མཆོག་གིས་ང་ཚོ་ཡི་སྡིག་པ་ལ་དགོངས་ཡངས་གནང་བའི་ཁས་ལེན་གནང་ཡོད། ང་ཚོ་དེ་ལྟར་བྱས་དུས་དམ་པའི་གི་ཐུགས་ཉིད་ང་ཚོ་ཡི་ནང་ལོགས་ལ་བཞུགས་ཡོད་མ་ཤི་ཀ་ཡི་གི་འཚོ་བ་སྐྱེལ་བ་ལ་ནུས་པ་གནང་གི་ཡོད་ང་ཚོ་བླ་ན་མེད་པའི་དཀོན་མཆོག་གི་ནང་མི་མི་ཆགས་ཀྱི་ཡོད་ཉིན་གཅིག་ང་ཚོ་བླ་ན་མེད་པའི་གི་ཚོར་དཀོན་མཆོག་ཡོད་སར་ཞིང་ཁམས་ལ་བལྟས་པར་དངོས་པའི་གི། ཆེད་དུ་སླེབས་ཀྱི་རེད། གལ་ཏེ་ཁྱེད་རང་མི་གསར་པ་གཅིག་གི་ཆགས་འདོད་ཡོད་ན་ཁོང་ལ་སྙིང་ནས་ཕེབས་བསུ་ཞུ་དགོས་པ་ཡིན་སྨོན་ལམ་འདི་ཁྱེད་རང་གིས་འདོན་ཆོག་གི་རེད་གཙོ་བོ་ཡེ་ཤུ་ཁྱེད་རང་བླ་ན་མེད་པའི་དཀོན་མཆོག་གི

ངས་འགྱོད་ཀྱི་ཡོད་ངའི་སྡིག་པ་ནས་བསྒྱུར་གྱི་ཡོད། ཁྱེད་རང་གྲོངས་པ་དང་ཡང་བཞེངས་པ་ད་ལྟ་གསོན་པོ་བཞུགས་ཡོད་པ་ལ་ངས་ཡིད་ཆེས་བྱེད་ཀྱི་ཡོད། གཙོ་བོ་ཡེ་ཤུ་ང་ཡི་སྡིག་པ་ལ

རེ་ཌི་ཡོ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་རེད་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་སྨྲས་རེད་དུས་ཚོད་འདི་རེད་རྫོགས་སོང་ད་ཡང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་ཅི་སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡ་ཨ་ས་གི་སན་དེཤ་ཅིག་ཚང་གོ་ཁྱེར་ནས་ང་མི་མང་ཚང་མའི་གི་བར་ལ་སླེབས་གི་རེད་ཐུགས་རྗེ་ཆེ།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ

དེ་ལས་རིམ་གྱི་ཐོག་ནས་ཨ་ས་གི་བ་ནི་རེ་ཌི་ཡོ་ཚོགས་པའི་གི་ནང་ནས་དཀོན་མཆོག་གི་འགྲོ་སྟངས་ཅིག་ཁོང་གི་ཆོས་ཀྱི་བཀའ་སློབ་ཅིག་ཁྱེར་ནས་མི་མང་ཚང་མའི་གི་བར་ལ་ང་སླེབས་ཏེ་ཡོད་པ་ཡིན་པ། ཁྱེད་ཚོ་མི་མང་ཚང་མ་ཡང་འདི་ཅིག་གསན་ཞུ་རོགས་གནང།

ཡི་གེའི་འགྲོ་སྟངས་འདི་ལ་ཁྱེད་ཚོ་མི་མང་ཚང་མས་གི་གསན་ཞུ་རོགས་གནང། ཁྱེད་ཚོ་མི་མང་ཚང་མས་གི་ཧ་གོ་གོ་གོ་གོ་རེད། ཁྱེད་ཚོ་མི་མང་ཚང་མས་གི་འགྲོ་སྟངས་ཤེས་གོ་གོ་ཡོག་རེད། ཨོ་འདི་ཤེས་ན་དེ་ནས་ཨོ་འགྲོ་སྟངས་ནང་འདི་ལ་མི་མི། ཨེ་རེད་ཚང་མ་ཁོ་ནང་ལ་དབྱབ་གོ་གོ་རེད་གོམ་པའི་ནང་ལ་དེ་ནས་ཁོང་གི་ཆོས་གི་འགྲོ་སྟངས་འདི་བྱོས་གོ་གོ་ཡོད་ཁོང་གི་ཆོས་གི་འགྲོ་སྟངས་འདི་ཨ་འདི་འབད་གོ་གོ་ཡོད་ནམ་འབད་ན།